ཉིན་ལྟར་རེ་བཞིན་ཞོགས་ཀས་གཉིད་སད་རྗེས་ཡར་ལངས་པའི་རྗེས་ལ་རྒྱལ་སྲས་ཆུང་ཆུང་གིས་སོ་སོའི་ཁང་པའི་ནང་གི་བར་ཁྱམས་དེ་ནས་མར་ཡོང་གི་ཡོད་རེད། བར་ཁྱམས་ཀྱི་གཡས་གཡོན་ལ

ག་རེ་ཟེར་ན་ཨ་མ་ལགས་ཕྲུ་གུ་སྐྱེ་རན་གི་ཡོག་རེད། པཱ་ལགས་ཀྱིས་ཨ་མ་ལགས་ཀྱི་རོགས་བྱས་ནས་མཉམ་དུ་སྨན་ཁང་ལ་ཐད་པ་རེད། དེ་དུས་སྲུ་མོ་ལགས་ཀྱིས་ནང་ལ་ཡོང་ནས་རྒྱལ་པོ་ཆུང་ཆུང་ལ་ལྟ་རྟོག་བྱེད་གི་ཡོག་རེད། རྒྱལ་པོ་ཆུང་ཆུང་གི་ངོས་ནས་བཤད་ན་འཚོ་བ་དེ་སྔོན་མ་ནང་བཞིན་རེད། ཉིན་གུང་གི་ཁ་ལག་བཟས། དེ་ནས་གཟུགས་པོ་འཁྲུད་རི་དྭགས་རྒྱག་པ་བྱེད། ཉ་ཟིན་ཞབས་བྲོ་འཁྲབ། དེ་ནས་དགོང་ཟས་བཟས། རེད་དེ་ཉིན་ཤས་ཕྱིན་པའི་རྗེས་ལ་པཱ་ལགས་དང་ཨ་མ་ལགས་ལོག་ཕེབས་པ་རེད། ཨ་མ་ལགས་ཀྱིས་པང་པའི་ནང་ལ་བུ་མོ་དམར་འབྱར་སྙིང་རྗེ་མོ་ཞིག་བསྣམས་ཕེབས་རྗེས། རྒྱལ་པོ་ཆུང་ཆུང་ལ།
བུ། རང་གི་གཅུང་མོ་ཅིག་ལྟ་ས་ཞིག་མིན་པས་ཨ། ཟེར་ལབ་པ་རེད། རེད་དེ་ཐོབ་རྒྱག་ཧོབ་རྒྱག་ལ་རྒྱལ་པོ་ཆུང་ཆུང་གིས་གཅུང་མོའི་མགོའི་སྒང་ལ། རྒྱལ་པོའི་ཅོད་པན་ཞིག་བཏགས་ཡོད་པ་མཐོང་བ་རེད། དེ་ནས་རྒྱལ་པོ་ཆུང་ཆུང་གིས།
ཨ་མ་ལགས། མོ་རང་གི་མགོའི་སྒང་ལ་ཅོད་པན་ཡོད་ཡག་རྒྱུ་མཚན་ག་རེ་རེད། ཟེར་ལབ་པ་རེད། ཨ་མ་ལགས་ཀྱིས་བུ་ནོར་བུ། ཟེར། མོ་རང་རང་གི་གཅུང་མོ་མ་རེད་པས་བྱས་ཙང་མོ་རང་ཡང་རྒྱལ་མོ་རེད་པ། ཟེར་གསུངས་པ་རེད། དེ་ནས་ཡང་རྒྱལ་པོ་ཆུང་ཆུང་གིས་པཱ་ལགས་རྩ་ལ་ཕྱིན་ནས། པཱ་ལགས་ལ་བཀའ་འདྲི་ཞུ་དུས། པཱ་ལགས་ཀྱིས། རང་གི་གཅུང་མོ་སྙིང་རྗེ་མོ་ག་འདྲ་མི་འདུག་ཨ། མོ་རང་འཛམ་གླིང་འདིའི་ཐོག་གི་རྒྱལ་མོ་སྙིང་རྗེ་ཤོས་དེ་རེད་ཟེར་གསུངས་པ་རེད། རྒྱལ་པོ་ཆུང་ཆུང་གིས་བར་ཁྱམས་ལ་ཡོད་པའི་རྒྱལ་པོ་རིམ་བྱོན་གྱི་སྐུ་པར་གྱི་མདུན་ལ་ཕྱིན་རྗེས། ཁོ་ཚོར་བལྟས་ནས། ང་རྒྱལ་པོ་གཅིག་པོ་དེ་རེད་རེད་པཱ། སྐད་ཆ་དྲིས་དུས། པར་གྱི་ནང་གི་མི་དེ་ཚོ་ཚང་མས་ལན་རྒྱག་མཁན་བྱུང་ཡོད་མ་རེད། ཡང་རྒྱལ་པོ་ཆུང་ཆུང་གིས་སྤོ་ལགས་ཀྱི་སྐུ་པར་གྱི་མདུན་ལ་ཕྱིན་རྗེས་ཁ་ཁ་མ་ལ། སྤོ་ལགས། ཁྱེད་རང་གསུངས་དང་ང་རྒྱལ་པོ་གཅིག་པུ་དེ་རེད། རེད་མ་རེད།
དྲི་དུས། ཐོབ་རྒྱག་ཧོབ་རྒྱག་ལ་རྨོ་ལགས་ཀྱི་གསུང་ཐོས་པ་རེད། ག་རེ། རྨོ་ལགས། ཁྱེད་རང་གིས་ངའི་གཅུང་མོ་སྙིང་རྗེ་མོ་ཞིག་རག་འདུག་གསུང་གི་ཡོད་པས་ཧང་ད་བྱེད་དུས་ཁྱོད་ཚོ་ཚང་མས་ཉེ་དགའ་ཕྱོགས་ཞེན་བྱེད་ཀྱི། ཟེར་ལབ་ནས་རྒྱལ་པོ་ཆུང་ཆུང་རླུང་ཞེ་དྲག་ལངས་པ་རེད།

རྒྱབ་ནས་ཨ་མ་ལགས་ཀྱིས། བུ། རང་གི་གཅུང་མོ་སྙིང་རྗེ་མོ་ག་ཚོད་མི་འདུག་ཨ། ཟེར་གསུངས་པ་རེད། རྒྱལ་པོ་ཆུང་ཆུང་ཐབས་ཤེས་མེད་པར་ལག་པ་ཚུར་བསྐུམས་ནས་ག་ལེ་ལེ་དེ་ནས་ཁ་བྲལ་བ་རེད། དེ་ནས་ཉིན་གུང་གཉིད་ཉལ་གྱི་དུས་ཚོད་ལ་སླེབས་པ་རེད། ཨ་མ་ལགས་ཀྱིས་བུ་མོ་ཆུང་ཆུང་ལ་འོ་ཞིག་བྱས་ནས། ངའི་རྒྱལ་མོ་ཆུང་ཆུང་རང་ཡག་པོ་བྱས་ཉོལ་ཤིག་གཉིད་ལམ་ཡག་པོ་ཞིག་བཏང་བ་ཤོག་ཟེར་གསུངས་རྗེས་ཉལ་ཁང་ནས་དོན་ཐད་པ་རེད། རྒྱལ་པོ་ཆུང་ཆུང་གིས་ག་གའི་མ་ལབ་ཉལ་ཁང་འདི་ནང་ལ་འཛུལ་རྗེས། གཅུང་མོའི་མགོའི་སྒང་ནས་རྒྱལ་མོའི་ཅོད་པན་དེ་མར་བཀོག་པ་རེད། ད་རེས་དངོས་གནས་བཀོག་ཐུབ་པ་རེད། དེ་ནས་རྒྱལ་པོ་ཆུང་ཆུང་གིས་གཅུང་མོའི་ཅོད་པན་དེ་ཁྱེར་ནས་བར་ཁྱམས་ལ་ཡོད་པའི་སྐུ་པར་དེ་ཚོའི་མདུན་ལ་ལངས་རྗེས་ཁོ་ཚོར་ཡང་སོ་སོའི་ལག་པའི་ནང་ལ་ཡོད་པའི་ཅོད་པན་དེ་བསྟན་རྗེས། ཁྱེད་རང་ཚོས་མཐོང་བྱུང་ངས་ང་རྒྱལ་པོ་གཅིག་པོ་དེ་ཡིན་ཟེར་ལབ་པ་རེད། དེ་འདྲས་ཅིག་ལ་རྒྱལ་པོ་ཆུང་ཆུང་གིས་སྤོ་ལགས་ཀྱི་གསུང་འདྲ་པོ་ཞིག་གོ་བ་རེད། ཡག་པོ་བྱས་ཉན་དུས། ཡང་སྐད་ཆ་བཤད་མཁན་ཡོག་མ་རེད། དེ་འདྲས་ཅིག་ལ་རྒད་པོ་ཆུང་ཆུང་གས། ངས་ཤེས་སོང། ཁྱོད་ཚོས་ངས་བུ་མོ་ཆུང་ཆུང་ལ་དབང་ཡོད་བཤད་པ་རེད་བསམ་གོ་རེད་པཱ། གང་ལྟར་ག་འདྲས་བྱས་ན་མ་བྱས་ན། རྒྱལ་མོའི་ཅོད་པན་འདི་ངའི་ལག་པའི་སྒང་ལ་ཡོད། ཟེར་ལབ་པ་རེད། རེད་དེ་ཐོབ་རྒྱག་ཧོབ་རྒྱག་ལ། རྒྱལ་པོ་ཆུང་ཆུང་ལ་ཐེ་ཚོམ་ཞིག་སྐྱེས་པ་རེད། དེ་ནས་རྒྱལ་པོ་ཆུང་ཆུང་གིས་སོ་སོའི་ལག་པའི་ནང་ལ་ཡོད་པའི་རྒྱལ་མོའི་ཅོད་པན་དེ་བཏགས་རྩིས་བྱེད་དུས། སྤོབས་སེམས་དེ་དེ་སྔ་ནང་བཞིན་ཆེན་པོ་དེ་འདྲ་ཡོག་མ་རེད།

རྒྱལ་པོ་ཆུང་ཆུང་འདི་ཆེན་པོ་ཆགས་པའི་སྐབས་ལ་གཞི་ནས་སོ་སོའི་གཅུང་མོར་བྱམས་པོ་བྱེད་ཀྱི་རེད་བུ། ངས་རང་གི་ཆེད་དུ་སྤོབས་པ་སྐྱེ་གིས་ཟེར་གསུངས་པ་རེད། རྒྱལ་པོ་ཆུང་ཆུང་གིས་ག་རེ་བཤད་དགོས་མེད་མ་ཤེས་པ་བྱས། རེད་དེ་ངས་ད་གིན་ཟེར་ལབ་དུས། ཨ་མ་ལགས་ཀྱིས་རྒྱལ་པོ་ཆུང་ཆུང་པང་པའི་ནང་ལ་ཉར་ནས་རྒྱལ་པོ་ཆུང་ཆུང་ལ་བལྟས་རྗེས། རེད། རང་གིས་ད་གིན་རང་གི་གཅུང་མོ་ཞེ་དྲག་དགའ་གིས་ཟེར་ལབ་ག་ཡོང་བ་རེད་པ། ཟེར་གསུངས་པ་རེད། དེ་དུས་རྒྱལ་པོ་ཆུང་ཆུང་གིས་ག་གའི་ཅིག་བཤད་ཡོག་མ་རེད། རེད་དེ་རྒྱལ་པོ་ཆུང་ཆུང་གི་སེམས་ནང་ལ་སྤོབས་པ་ཞེ་དྲག་སྐྱེས་པ་རེད། དེ་ནས་རྒྱལ་པོ་ཆུང་ཆུང་གིས་ལམ་སང་ཁྱམས་རའི་ནང་ལ་ཕྱིན་རྗེས། མེས་པོ་ཚོའི་སྐུ་པར་ལ་བལྟས་ནས། སོ་སོས་གཅུང་མོའི་ཅོད་པན་དེ་ཕར་སྤྲད་པ་དང་པཱ་ལགས་དང་ཨ་མ་ལགས་ཀྱིས་བྱམས་པོ་གནང་བ། ད་དུང་གཅུང་མོས་རྒྱལ་མོ་རྒྱལ་བ་དང་ཕ་མ་གཉིས་ཀས་བསྟོད་བསྔགས་བཏང་པ་སོགས་ཚང་མ་མེས་པོ་ཚོར་བཤད་པ་རེད། ད་དུང་རྒྱལ་པོ་ཆུང་ཆུང་གིས་མེས་པོ་ཚོར་བལྟས་ནས་དངོས་གནས་བྱས་ན་ངའི་གཅུང་མོ་རྒྱལ་མོ་ཆགས་པ་ཡིན་ནའང་ང་དགའ་པོ་ཡོང་ཟེར་ལབ་རྗེས་བར་ཁྱམས་ནས་འགྲོ་རྩིས་བྱེད་པའི་སྐབས་ལ། པ་རའི་ནང་ལ་ཡོད་པའི་མེས་པོ་ཚོས། རྒྱལ་པོ་ཆུང་ཆུང་ཁྲི་ལོར་བརྟན་པར་ཤོག་རྒྱལ་པོ་ཆུང་ཆུང་ཁྲི་ལོར་བརྟན་པར་ཤོག། ཟེར་བ་ཞིག་གོ་བ་རེད།